མི་དམངས་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་སའི་གི་རྒྱ་དེ་དེ་རུ་ཡོད། ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཅིག་ཀླད་ཀོར་གཉིས་བདུན་དགུ Kathmandu Nepal། ལས་རིམ་སྐལ་ས་ཡི་བ་ཐང་གཅིག་གསན་རོགས་གནང། ལས་རིམ་ཨ་ས་གི་བ་ནི Post Box Number། གཅིག་ཀླད་ཀོར

སྨོན་ལམ་ཅིག་ཞུ་གི་ཡིན་ནོ་ཅིག། ཡབ་ཡེ་ཤུ་ལ་ཕྱག་འཚལ་ལོ། ཡབ་ཡེ་ཤུ་གི་དོན་ལ་ཕྱག་འཚལ་ལོ། དཀོན་མཆོག་ལ་ཕྱག་འཚལ་ལོ། དཀོན་མཆོག་གི་གྲོགས་དན་ལ་ཕྱག་འཚལ་ལོ། ཁོ་ཚོའི་གི་གསུངས་པའི་གི་གསུང་རབ་ལ་ཕྱག་འཚལ་ལོ། ཁོ་ཚོའི་གི་དེ་འདྲ། མི་མང་ཚང་མའི་གི་བར་ལ། དེའི་བཀའ་དེ་སྤྱོད་པ་ལ། འཛམ་བུ་གླིང་ལ། དེ་ལས་ད་ལ་ཁྱེར་དགོ་གི། དེ་ནས་ཁོང་ཐང་གཉིས་པ་དེ་ལ་ཡང་དེ་འཛམ་བུ་གླིང་ལ་ཕེབས་འོང་གི། འོ། དེ་འཛམ་བུ་གླིང་ལ་ཕེབས་བྱས་གི་གྲ་སྒྲིག་དེ་དེ་འདྲ་ལས་ར་ཉིས་གི་བེ་གི། དེ་ལ་ཁྱོད་ཚོ་གི་ས་ཡོ་ཤི་ལོག་དེ། རོགས་རམ་གནང་རོགས་གནང་ཅིག་ཨ་མེན། Radio ཉན་མཁན་གི་མི་མང་འདི་དུས་ཚོད་འདི་ནི་ཨ་ས་གི་བ་ནི་གི་ལས་རིམ་རེད། དཀོན་མཆོག་གི་ཞིང་ཁམས་སེམས་པའི་གི་གྲོགས་དན་གི་ལགས་ཀྱི་དུས་ཚོད་འདི་དེ་མི་མང་གི་ཉིད་ལ་གནང་ཡོག་ཡིན་པ་རེད། དེ Radio ཨ་ས་གི་བ་ནི་ལས་ནི་རང་གི་གོ་མཁན་གི་སྨོན་ལམ་དང། གྲོགས་དན་དང་ཨ་ས་གི་གཏམ་ཡག་འབྱོར་གི་ཡོད་མེད་དེ་ཉིད་གི་ཡིད་ཆེས་ལེན་དུ་ཡོད་པ་རེད།

བྱེད་པར་དགོས། ནམ་གནས་དམ་པ་དང་འདུན་མ་ཡི་གུར་མཆོག་དང་མཆོད་ཁྲི་ལ་སྡིག་བཤགས་བྱས་ཟིན་པའི་ཚེ་ར་ཐུག་གསོན་པོ་འདི་ཁྱེར་ཡོང་བར་དགོས། ཡང་ཨ་རོན་གྱིས་ར་ཐུག་གསོན་པོ་ཡི་མགོ་ལ་ལག་པ། གཉིས་ཀ་བཞག་ནས་འདི་ཡི་གོང་ལ་ཡི་སི་ར་ཨེལ་གྱི་བུ་རྣམས་ཀྱི་ཉེས་པ་ཐམས་ཅད་དང། དེ་དག་གི་སྡིག་པ་ཐམས་ཅད་ལས་འཇུག་སྡིག་གི་འགལ་འཁྲུལ་ཐམས་ཅད་མཐོལ་ཞིང་དེ་ལྟར་ར་ཐུག་གི་གོང་ལ་བཀལ་ནས་དེར་གྲལ་བསྒྲིགས་ཡོད་པའི་གི་མི་ཞིག་གིས་འབྲོག་གཏོང་བར་དགོས། དེ་ལྟར་ར་ཐུག་དེ་དག་གི་ཉེས་པ་ཐམས་ཅད་ཁུར་ཞིང་གནས་དབེན་པ་ཞིག་ཏུ། ཁྱེར་བའི་གི་ཕྱིར། ཁོས། ར་ཐུག། འབྲོག་སྟོང་དུ། གཏོང་བར་དགོས། ཡང། ཨ་རོན་དུ། འདུན་མ་ཡི། གུར་མཆོག་གི། ནང། ཞུགས་ནས། སྔར་གནས་དམ་པར་ཞུགས་པའི་གི་སྐབས་སུ། གོན་པའི་གི་རས་གོས་རྣམས། ཕུད་ཅིང་དེར་བཞག་པ་ནས། གནས་དམ་པ་རུ་རང་གི་ཤ་ལུས་ཆུས་ཆུས་ཁྲུས་ནས་རང་གི་གོས་རྣམས་གོན་པ། ཕྱིར་ཐོན་ནས་རང་གི་ཕྱིར་སྦྱིན་སྲེག་གཅིག་དང། མི་རྒྱུད་ཀྱི་ཕྱིར་སྦྱིན་སྲེག་གཅིག། འབུལ་ཞིང་རང་དང་མི་ཚོ་ཡི་ཕྱིར་སྡིག་བཤགས་བྱེད་པར་དགོས། ཡང་སྡིག་པའི་གི་ཕྱིར་ཕུལ་བའི་གི་དུད་འགྲོ་བའི་གི་ཚིལ་མཆོད་ཁྲི་ཡི་ཁར་མེས་བསྲེག་པ། ཡང་ཡ་རོན་ཟེལ་གྱི་ཕྱིར་ར་ཐུག་ཕ་རོལ་དུ་ཁྱེར་པའི་གི་མི་འདི་རང་གི་གོས་རྣམས། འཁྲུད་པ་དང་རང་གི་ཤ་ལུས་ཆུས་འཁྲུད་པའི་གི་རྗེས་སུ་ཚོགས་ར་ཡི་ནང་དུ་འགྲོ་ཆོག། ཡང་སྡིག་པའི་གི་ཕྱིར་ཕུལ་བའི་གི་གླང་ཐུག་དང་སྡིག་པའི་གི་ཕྱིར་ཕུལ་བའི་གི་ར་ཐུག་འདི་གཉིས་ཀྱི་ཁྲག་གིས་གནས་དམ་པར་སྡིག་བཤགས་བྱེད་པར་ནང་དུ་ཁྱེར་ནས།

དེ་ཅི་ཡི་ཕྱིར་ཞེ་ན། ཉིན་འདི་ཡི་སྙིང་དུ་ཁྱེད་རང་གི་སྡིག་པ་ཐམས་ཅད་ཀྱི་ཕྱིར་སྡིག་བཤགས་ཐོབ་ཅིང་ཡ་ཧོ་ཝ་ཡི་གི་ཞལ་ནས་ཁྱོད་དག་པར་མཛད་ཡོང་བའི་གི་དོན་ལ་ཡིན། ཉིན་དེ་ནི་ཁྱེད་ཀྱི་ཕྱིར་ཤ་བད་ཀྱི་དམ་པའི་གི་ངལ་གསོ་བའི་ཉི་མ་ཡིན། དེ་སྲུང་བར་བྱེད་པ་ནི་རྟག་པའི་གི་བཅད་མཚམས་ཤིག་ཡོད་པར་དགོས་ཡང། བྱུགས་པའི་གི་བསྐོས་ནས། ཕ་ཡི་ཚབ་ཏུ་བླ་མ་བྱེད་པའི་གི་དབང་ཐོབ་པའི་གི་བླ་མའི་གི་སྡིག་བཤགས་བྱས། རས་གོས་དམ་པ་རྣམས་གོན་ནས། གནས་དམ་པའི་གི། དམ་པ་འདུན་མ་ཡི་གུར་མཆོག་མཆོད་ཁྲི་ཡི་དོན་དུ་སྡིག་བཤགས་ཕུལ་བ་རེད། བླ་མ་རྣམས་ཀྱི་ཆོས་ཐམས་ཅད་ཀྱི་ཕྱིར་སྡིག་བཤགས་བྱེད་པར་དགོས། ཡིས་ར་ཨེལ་གྱི་བུ་རྣམས་ཀྱི་སྡིག་པ།

སྨྲས་ཏེ་དཀོན་མཆོག་གིས་གསུང་གནང་བསྡད་ཡོད་པ་རེད། དེ་སྲུང་བར་བྱེད་པ་ནི་རྟག་པའི་གི་བཅད་མཚམས་བཞིན་པར་དགོས་ཡང་བྱུགས་པའི་གི་བསྐོས་ནས་ཕའི་གི་ཚབ་ཏུ་བླ་མ་བྱེད་པའི་གི་དབང་པོ་ཐོབ་པའི་གི་བླ་མས་སྡིག་བཤགས་བྱས་རས་གོས། དམ་པ་རྣམས། གོན་ནས་གནས་དམ་པའི་གི་དམ་པ་འདུན་མ་ཡི་གུར་མཆོག་མཆོད་ཁྲི་ཡི་དོན་དུ་སྡིག་བཤགས་ཕུལ་བ་རེད་བླ་མ་རྣམས་ནི། མི་ཚོགས་ཐམས་ཅད་ཀྱི་ཕྱིར་སྡིག་བཤགས་བྱེད་པར་དགོས། ཡིས་ར་ཨེལ་ཡི་བུ་རྣམས་ཀྱི་སྡིག་པ་ཐམས་ཅད་ཀྱི་ཕྱིར། དེ་བཞིན་ལོ་རེའི་སྡིག་བཤགས་བྱེད་པ་ནི་རྟག་པའི་གི་དུས་མཚམས་གཅིག་ཡིན་ཡ་ཧོ་བའི་གི་དོན་བཞིན་བཀའ་གནང་བ་རེད་ཡང། བསྐྱར་ཡ་ཧོ་བ་ཡིས་མོ་ཤེ་ལ་བཀའ་གནང་བ་བཞིན་དུ་ཨ་རོན་ནི་གྱིས་བྱས་པ་ཡིན་ནོ་ཞེས་སྨྲས་ཏེ་གསུང་གནང་བ་རེད། ཁྱེད་ཚོ་མི་མང་ཚང་མ་རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་ནི་གཏམ་དང་ཡབ་ཡེ་ཤུ་ཀྱི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་འདི་དུས་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་སང་ཉིན་ཡང་འདི་གྱི་དུས་ཚོད་ལ། ཚང་མ། ཡ། ཨ་ས་སན་དེས་འགྲོ་སྟངས་དང་མ་ཡ་སན་དེས་འཁྱེར་ནས་ང་འོང་གི་ཡིན་ནོ་ཞེས་ཐུགས་རྗེ་ཆེ། ས་གའི་བ་ནི་རེ་ཌི་ཡོ་ཚོགས་པའི་གི་མི་མང་ཚང་མ་ལ་གུང་སང་ཞུ་གི་ཡིན་ནོ་ཞེས་བཀྲ་ཤིས་བདེ་ལེགས་ཨ་མིན།

རང་གི་གཟུགས་པོ་ལ་ན་ཚ་ཚ་བ་མི་བཏབ་ག་ལ་ཡ་ལ་ཡང་འོ་རང་གི། ཟས་དེ་ཡག་པོ་ཞེ་དྲག་ཟ་གོ་དགོས་དོ་ཞིམ། ཞས་དེ་ལ་ཟས་དེ་ལ། ཨ་འོ་རང་གི་རྒྱ་དེ་ལ། ཧེ་འབྱོར་ན་རྟག་སྐྱ་ཧེ་ཟ། འབྲས་ཟ་ན་རྟག་སྐྱ་འབྲས་ཟ། མ་གི་ཟན་གོང་ཟ་ན་རྟག་སྐྱ་མ་གི་ཟན་གོང་ཟ། ད་ནི་གཞན་དག་ཅེས་ཅི་འབྱོར་ན་ཐང་ཅིག་འོག་ཅིག་མུ་མི་ས་ཡང་འོ་འགྲོ་བའི་རྒྱ་ཡོ་བ་རེད་ནི་ཆོ་ཡོང་བ་རེད། ཤ་འབྱོར་ན་ཤ་སི་ལ་སི། ཨ། ཡི་མ་མི། ད་རང་གཟུགས་པོ་དེ་ལ། གཙང་མ་བྱ་ཡ་དང་རང་གཟུགས་པོ་དེ་ལ། ན་བ་ཚ་བ་མི་འབྱུང་བ་དང་རང་གཟུགས་པོ་དེ་སྟག་ར་འགྲོ་ཡ་གི་ཐོག་ལ་ཅི་ཟ་བོ་གི་ཟེར་ན། ཅེས་ཚང་མ་དེ། མཉམ་པོ་བསྲེས་ཏེ་ཟ་བོ་བ་རེད།

བས་གསུངས། དེ་རིང་གི་འདི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ལྷན་རྒྱས་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།